ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བིལིང་ཀན་གྱིས་རེས་གཟའ་ལྷག་པའི་ཉིན་དབྱི་སི་རལ་གྱི་འགོ་ཁྲིད་ཚོ་ལ་ཧ་མ་སི་ཀྱིས་གྷ་ཟ་ནང་གི་མེས་པོའི་མཚམས་འཇོག་དང་བཙན་ཉར་འོག་ལ་ཡོད་པའི་མི་སྣ་གློད་གྲོལ་ཡོང་ཐབས་སོགས་ཀྱི་གྲོས་འཆར་བཏོན་པའི་ལན་འདེབས་སྐོར་ལ་བཀའ་མོལ་གནང་ཡོད་པའི་གནས་ཚུལ་དེ་པད་མ་བདེ་ཆེན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། དབྱི་སི་རལ་དང་ཧ་མ་སི་གཉིས་བར་ལ་དམག་འཁྲུག་བརྒྱབ་ནས་ད་ཆ་ཟླ་བ་ལྔ་འགྲོ་བཞིན་པའི་དུས་འདིར་ཧ་ཅང་མི་གསོད་ཁྲག་སྦྱོར་ཇེ་ཆེར་བྱེད་བཞིན་པ་དང་པཱ་ལི་སི་ཐན་མི་དམངས་ཀྱི་གནས་སྟངས་ཆེས་ཐབས་སྐྱོ་པོར་གྱུར་ནས་ཡོད་པ་བཅས་ཀྱིས། ཨ་མི་རི་ཀ་དང་ཨིས་ར་ཨེལ་དང་དེ་བཞིན་ཁ་ཐར་དང་ཨི་ཇེབ་ཡུལ་བཅས་ཀྱིས་གཟའ་འཁོར་སྔོན་མའི་ནང་ལ་གྷ་ཛ་ནང་མེ་འཕེན་མཚམས་འཇོག་དང་དེ་བཞིན་ཧ་མཱ་སི་ཡིས་ཟླ་ཉིན་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་བཙན་ཁྲིད་བྱས་ཏེ་བཙན་ཉར་བྱས་པའི་མི་སྣ་དེ་དག་གློད་གྲོལ་ཐོབ་ཕྱོགས་བཅས་ཀྱི་གྲོས་འཆར་ཞིག་གཟའ་འཁོར་སྔོན་མའི་ནང་བཏོན་ཡོད་པ་དེར་ད་ཆ་ཧ་མཱ་སི་ཡི་ཕྱོགས་ནས་ལན་འདེབས་ཀྱི་གྲོས་འཆར་ཞིག་བཏོན་ཡོད་པ་རེད། དེ་དང་ཕྱོགས་མཚུངས་ཁེ་ས་གཟའ་ལྷག་པའི་ཉིན། ད་རེས་ཐེངས་ལྔ་པར་དཀྱིལ་ཤར་གྱི་ནང་ཕྱོགས་བསྐྱོད་ཕེབས་པ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེའམ་བློན་ཆེན་ཨན་ཐོ་ནི་བིལིང་ཀན་གྱིས། ཧ་མ་སི་ཡི་ལན་འདེབས་གྲོས་འཆར་དེའི་ཐོག་ལ་ཨིསི་རལ་གྱི་རྒྱལ་ས་ཏེལ་ཨ་བྷིབ་ནང་ལ། ཨིསི་རལ་གྱི་འགོ་ཁྲིད་རྣམ་པ་དང་ཐུག་འཕྲད་གནང་སྟེ་གླེང་མོལ་གནང་ཡོད་པ་རེད། དེ་ཡང་ད་རེས་ཧ་མ་སི་ཡིས་བཏོན་པའི་གྲོས་འཆར་དེའི་ནང་དོན་ལ་གཞིགས་ན། ཁོང་ཚོས་ཉིན་གྲངས་བརྒྱ་དང་སུམ་ཅུ་སོ་ལྔའི་མེ་འཕེན་མཚམས་འཇོག་བྱས་པའི་དུས་ཡུན་གྱི་ནང་ལ། ལས་དོན་ཁག་རིམ་པ་གསུམ་བྱས་ཏེ་བསྒྲུབ་དགོས་པ་དང། དེ་ཚོའི་གྲས་སུ་ཁོ་ཚོས་བཙན་ཉར་བྱས་པའི་མི་སྣ་དེ་དག་རིམ་པས་གློད་བཀྲོལ་གཏོང་རྒྱུ་ཡིན་པ་དེའི་ལན་དུ། ད་བར་ཨིས་ར་ཨེལ་གྱིས་བཙོན་འཇུག་བྱས་པའི་ཧ་མཱ་སི་ཡི་མཐོ་རིམ་དྲག་འཐབ་མི་སྣ་ཐེ་བའི་པེ་ལེ་སི་ཐན་གྱི་བཙོན་པ་ཡོངས་རྫོགས་གློད་བཀྲོལ་གཏོང་དགོས་པ་དང། དེ་བཞིན་ད་ལྟ་རྒྱག་བཞིན་པའི་དམག་འཁྲུག་འདི་མཚམས་འཇོག་ཆ་ཚང་བ་ཞིག་བྱེད་དགོས་པ་བཅས་གཙོ་བོར་གསལ་ཡོད་པ་རེད། དེ་ཡང་ཧ་མ་སི་ཀྱིས་བཏོན་པའི་གྲོས་འཆར་དེར་གཞིགས་ན་གྷ་ཛ་ནང་གི་དབང་ཆ་ཆ་ཚང་ཧ་མ་སི་ལ་རང་སོར་གནས་རྒྱུ་ཡིན་པའི་ཐོག་ཁོ་ཚོས་དེར་རང་གི་དམག་དོན་གྱི་ནུས་པ་བསྐྱར་གསོ་བྱེད་ཐུབ་པ་བཅས་ཆགས་རྒྱུ་ཡིན་པ་རེད། ཡིན་ནའི་གནད་དོན་དེ་རིགས་ལ་ཨི་སི་རལ་གྱིས་ངོས་ལེན་ནམ་ཡང་བྱ་རྒྱུ་མིན་པ་ནི་དེ་སྔོན་ནས་གསལ་པོ་བཟོས་ཡོད་པ་རེད། དེ་ལྟར་ཡིན་ན་ཡང་ཨི་སི་རེལ་དང་ཧ་མཱ་སི་གཉིས་ཀར་ད་སྐབས་ཀྱི་དམག་འཁྲུག་འདི་མཚམས་འཇོག་དང་བཙན་ཉར་བ་རྣམས་གློད་གྲོལ་གཏོང་ཐུབ་པ་དགོས་ཡ་ནི་ཛ་དྲག་གི་དགོས་མཁོ་ཞིག་ཆགས་ཡོད་པ་རེད། བྱས་ཙང་ད་དེ་རིང་གནས་ཚུལ་འདིའི་ཐོག་ལ་ཡ་ནི་སྐུ་ཚང་ཚོ་ལ་ངས་བལྟས་དེ་གནོན་པའི་རོབ་ཞུ་བ་ཡིན་ན། གཅིག་ནས་ད་གཟའ་ལྷག་པའི་ཉིན་མོ་དེ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ད། དཀྱིལ་ཤར་གྱི་ས་ཆ་གཞན་པ་དེ་ཚོའི་ནང་ལ་ཡང། ཧ་མ་སི་དང་ཨི་སི་རལ་བར་ལ་ཡང་ཞི་འགྲིག་ཡོང་ཡ་ཐོག་ལ་ཐབས་ཤེས་གནང་བས་མ་ཚད་གཟའ་འཁོར་སྔོན་མའི་ནང་ལ། ཨི་ཇིབ་ཏི་དང། ཨ་མི་རི་ཀ་དང་གྷ་ཏར་བྱས་བྱས། ཨི་སི་རལ་རེད་ཡོད་པ་བྱས་བྱས་ནས། ད་གྲོས་མཐུན་དེ་འདྲ་ཞིག་བཏོན་པ་རེད། དེའི་ཡ་ད་ཧ་མ་སི་གིས། ལན་འདེབས་ཞུས་ནས་མི་འདུག་ཁོ་རང་ཚོ་རང་གི་གྲོས་མཐུན་བཏོན་བྱས་བྱས་ད་དེའི་གནས་ཚུལ་དེ་ཆགས་ཀྱི་ཡོད་རེད། བྱས་ཙང་ད་གིན། ང་རང་ཚོ་གསར་འགྱུར་ནང་ལ་ནམ་གསུངས་སོང་ལ་ངའི་ད། གསར་འགྱུར་འདི་ནང་ལ་ཞུས་ཡོད། ད་གལ་ཆེ་ཤོས་དེ་ལ་ཡང་ཧ་མ་སི་ཐོག་ནས་ཡང་ཁོ་རང་ཚོའི་དགོས་འདུན་ཅིག་བཏོན་བཞག་ད་མར་གྲོས་འཆར་བཏོན་བཞག་ཡ་དེ་ད་དཔེར་ན་ཟླ་བ་བཞི་དང་ཕྱེད་ཀའི་ནང་ལ་ཨ་ནི་རིམ་པ་བྱས་བྱས་ནས་ད་བཙོན་པ་ཀློད་གྲོལ་གཏོང་ཡ་རེད་ད་ག་ནང་བཞིན་བཙན་ཉར་བ་ཀློད་གྲོལ་གཏོང་ཡ་རེད་ཕན་ཚུན་གཉིས་ཀ་གི་ད་དེ་འདྲས་བྱས་པའི་ཐོག་ནས་ཨ་ནི་མེ་འཕེན་མཚམས་འཇོག་གི་དུས་ཡུན་འདི་འདྲས་ཅིག་གི་ནང་ལ་གནས་ཚུལ་དེ་གས་བྱུང་བའི་རྗེས་ལ་ཨ་ནི་དམག་འཁྲུག་འདི་ཆ་ཚང་མཚམས་འཇོག་ཡོང་ཡ་ས་རེད་འདི་འདྲས་ཅིག

ཕྱི་སྲིད་དྲུང་ཆེ་མཆོག་གིས་ཨིསི་རལ་གྱི་སྲིད་བློན་ནཱ་ཏན་ཡ་ཧུ་དང་ད་ག་ནང་བཞིན་ཨིསི་རལ་གྱི་འགོ་ཁྲིད་རྣམ་པ་དང་མཇལ་འཕྲད་གནང་གྲུབ་པ་རེད། ཨ་ནི་ཧ་མཱ་སི་གིས་བཏོན་པའི་གྲོས་མཐུན་དེའི་སྐོར་ལ་བཀའ་མོལ་གནང་ཚར་རེད་བྱས་ཙང་ཨིསི་རལ་གྱི་ཕྱོགས་ནས་ད་དེའི་ཐོག་ལ་ཡང་ཨ་ལན་ཡ་ལན་རེ་ཞུས་ནས་མི་འདུག་བསམ་ཚུལ་ག་རེ་བཏོན་འདུག་ལགས། ད་དེ་ད་དེ་ད་དགེ་ལགས་གོང་ལ་གསུང་བ་ནང་བཞིན་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཏོ་ནི་སྦི་ལིན་ཀིན་ད་འདས་པའི་ཉིན་གྲངས་ཁ་ཤས་རིང་ལ་དཀྱིལ་ཤར་མངའ་ཁུལ་གྱི་རྒྱལ་ཁབ་ཁ་ཤས་ནང་ལ་ཕེབས་ནས་ད་གཙོ་བོ་དེ་ད་ལྟའི་ཆ་ལ་གྷ་ཛའི་ནང་ལ་ཨི་ཟི་རལ་དང་ཧ་མཱས་གཉིས་བར་ལ་དམག་འཐབ་བརྒྱབ་ནས་ཟླ་བ་ཁ་ཤས་ཅིག་འགྲོ་གི་ཡོད་རེད། དུས་ཡུན་འདིའི་ནང་ལ་པེ་ལེ་སྟིན་གྱི་ཞི་བའི་མི་མང་ད་སྟོང་ཕྲག་ཁྲི་གཉིས་ལྷག་ཙམ་ཅིག་འདས་གྲོངས་སུ་གྱུར་བ་དང་ས་གནས་མི་མང་ཚོ་ལ་ད་གང་འདྲ་མི་སྤྱོད་དགེ་བའི་གི་ཛ་དྲག་གི་དཀའ་ངལ་ཧ་ཅང་ཆེན་པོ་ཅིག་འཕྲད་ཀྱི་ཡོད་དུས་ཚོད་ཨ་མི་རི་ཀ་རང་ལ་ཡང་གང་འདྲ་དམག་འཐབ་དེ་ད་གང་འདྲ་མཚམས་འཇོག་དགོས་པའི་དགོས་པའི་ཐད་ལ་འབྲེལ་ཡོད་མང་པོ་ཅིག་གི་ཐོག་ནས་གནོན་ཤུགས་མང་པོ་ཞིག་ཞུ་གི་ཡོད་ས་རེད་འདི་འདྲའི་ཆ་ནས་ད།

ཨི་ཟི་རལ་གྱི་སྲིད་བློན་གཉིས་མཇལ་འཕྲད་གནང་གྲུབ་ཙམ་གྱི་རྗེས་ལ། ནེ་ཐན་ཡ་ཧུ་གིས་ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་གིས་གསར་འགོད་ལྷན་འཛོམས་ཅིག་སྐོང་ཚོགས་བྱས་ནས་འདི་འདྲའི་ཅིག་གསུངས་ཤག་ད་ད་ལྟའི་ཆ་ལ་གྷ་ཛའི་ནང་ལ་དམག་འཐབ་བྱེད་བཞིན་པ་དེ་རྒྱལ་ཁ་སོན་གྲབས་ཀྱི་དུས་ལ་སླེབས་ཡོད། རྒྱལ་ཁ་ཆ་ཚང་བ་མ་ཐོབ་བར་དུ་ང་ཚོ་གིས་ག་དུས་ཡིན་ནའི་དམག་འཐབ་མཚམས་བཞག་གི་མིན་ལབ་ནས་གསུངས་དུས་ཙམ་པ། གང་ལྟར་ཧ་མཱ་སི་གིས་དགོས་འདུན་བཏོན་པ་དེ་ལ་དང་ལེན་བྱས་མེད་པའི་གི་རྣམ་པ་འདྲ་བོ་ཅིག་ཐོན་ཡོད་རེད། འདི་བྱེད་དུས་ཙམ་པ་གསར་འགོད་པ་ཅིག་གིས་ཁོ་རང་ལ་དེ་འདྲའི་ཞིག་སྐད་ཆ་དྲིས་ཤག་ད་འདི་བྱེད་དུས་ཙམ་པ་ཧ་མཱས་ཀྱི་གྲོས་འཆར་བཏོན་པ་འདི་ལ་ཁྱོད་རང་གིས་ངོས་ལེན་བྱེད་ཀྱི་མེད་གསུང་གི་ཡོད་པས་ལབ་ནས་སྐད་ཆ་དྲིས་པའི་སྐབས་སུ་འདི་ལ་ལན་འདེབས་བརྒྱབ་ཡས་དེ། ང་མ་གཏོགས་ཁྱོད་རང་གི་ཡིན་པ་ཡིན་ནའི་གྲོས་འཆར་འདི་འདྲའི་ཅིག་མཐོང་བ་ཡིན་ན་ཁྱོད་རང་ཚོ་ཡིས་ངོས་ལེན་བྱེད་ཀྱི་མ་རེད་ལབ་ནས་གསུངས་ཤག་རྡོག་རྡོག་ཁོ་རང་གིས་གསུང་ཡས་དེ། གལ་ཏེ་ཨི་ཟི་རལ་གྱིས་ཧ་མཱས་ཀྱི་གྲོས་འཆར་བཏོན་པ་འདི་ལ་ངོས་ལེན་བྱས་པ་ཡིན་པ་ཡིན་ན། དེ་རིང། དེ་རིང། ངོས་ལེན་བྱས་པ་ཡིན་ན། ཡང། རིང་མིན་ད་ཉིན་གྲངས་ཟེར་དགོས་རེད་ད་ག་འདྲ་རིང་མིན། ཧ་མ་སི་ཀིས་ཡང་གཅིག་ཨི་ཟི་རལ་ཐོག་ལ་གཏོར་རྒོལ་དང་འཇབ་རྒོལ་བྱེད་ཡས་ཀྱི་གནས་སྟངས་ཅིག་ང་ཚོས་ཀྱི་ངང་སྒུག་བྱེད་དགོས་ཡས་ཀྱི་གནས་སྟངས་ཅིག་ཡོང་གི་རེད་ལབ་ནས་གསུངས་འདུག་ད་ད་དེ་འདི་འདྲ་བྱེད་དུས་ཙམ་པ། ཨི་ཟི་རལ་ཕྱོགས་ནས་འདི་ལ་ད་ལྟའི་རྣམ་འགྱུར་ལ། སྲིད་བློན་གྱིས་བཀའ་མོལ་གནང་ཡས་ཀྱི་རྣམ་འགྱུར་ལ་བལྟས་པ་ཡིན་ན། འདི་ལ་ངོས་ལེན་དང་མོས་མཐུན་མེད་པའི་ཀྱི་རྣམ་པ་འདྲ་པོ་ཅིག་མངོན་གསལ་ཡོང་གི་འདུག་བ།